ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས། ཏོག་དབྱིབས་ནད་དུག་གིས་རྐྱེན་པས Australia ཡི་ནང་ཚོང་ལས་བརྒྱ་ཆ་ལྔ་ཅུ་ང་དྲུག་ཙམ་ལ་གྱོང་གུད་ཕོག་ཡོད་འདུག་ཏོག་དབྱིབས་ནད་དུག་གིས་རྐྱེན་པས་འདི་ལོ་ཕྱི་ཟླ་གསུམ་པ་ནས་དྲུག་པ་བར Australia ཡི་ཚོང་ལས་ཆུང་ཁག་བརྒྱ་ཆ་ལྔ་ཅུ་ང་དྲུག་ཙམ་ལ་གྱོང་གུད་ཕོག་ཡོད་པ་དང་ནེའུ་ཛི་ལན་ཀྲི་དང་བསྡུར་ན་བརྒྱ་ཆ་བདུན་ཅུ་དོན་དྲུག་དང་དབྱིན་ཡུལ་དང་བསྡུར་ན་བརྒྱ་ཆ་ལྔ་ཅུ་ང་གཉིས་ཆགས་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་ཚོང་ལས་ཆུང་ཁག་ཚོའི་ཏོག་དབྱིབས་ནད་དུག་སྐབས་སུ་ཡོང་འབབ་བརྒྱ་ཆ་བཅོ་བརྒྱད་ཙམ་མར་ཆག་ཡོད་སྐོར་འགྲེལ་བརྗོད་བྱས་འདུག་འོན་ཀྱང་ཨོ་སི་ཁྲུ་ལི་ཡ་ཡི་ནང་དབྱིན་ཡུལ་དང་ནེའུ་ཛི་ལན་ཀྲི་དང་བསྡུར་ན་དམ་བསྒྲགས་ཀྱི་དུས་ཚོད་རིང་བ་དང་དམ་བསྒྲགས་ཤུགས་ཆེ་བ་བཏང་ཡོད་པ་རེད།

མ་ཚད་བུ་ལོན་སོགས་ཀྱི་རྐྱེན་པས་ཁང་པ་སོགས་ཀྱང་ཤོར་སྲིད་པའི་སེམས་ཁྲལ་བྱེད་ཀྱི་ཡོད་སྐོར་བརྗོད་འདུག་འོན་ཀྱང་ཨོ་སི་ཀྲི་ལི་ཡའི་གཞུང་གིས་ཏོག་དབྱིབས་ནད་དུག་སྐོར་དམ་བསྒྲགས་སོགས་ཀྱི་རྐྱེན་པས། ཚོང་སྒོ་ཕྱེ་མ་ཐུབ་པའམ་གྱོང་གུད་ཐེབས་པ་རྣམས་ལ་གུན་གསབ་རོགས་དངུལ་གནང་དགོས་ཡོད་པ་རེད། སྙན་ཐོ་ནང་གསལ་བ་ལྟར་ན་ཏོག་དབྱིབས་ནད་དུག་སྐོར་བཀག་སྡོམ་གྱི་རྐྱེན་པས། ཁ་ཐུག་ཚོང་ལས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་དང། ཨོ་སི་ཁྲུ་ལི་ཡའི་ནང་ལོ་འདིའི་སྤྱི་ཡོངས་དཔལ་འབྱོར་གྱི་ཡོང་འབབ་བརྒྱ་ཆ་གཅིག་ཚེག་བཞི་ཙམ་གྱོང་གུད་ཐེབས་ཡོད་པ་དང། ཝི་ཀྲོ་རི་ཡ་མངའ་སྡེ་གཅིག་པུ་ལ་གྱོང་གུད་བརྒྱ་ཆ་གསུམ་ཚེག་བརྒྱད་ཙམ་ཐེབས་ཡོད་སྐོར་གསལ་འདུག་ཨོ་སི་ཁྲུ་ལི་ཡའི་ནང་ཉམས་ཞིབ་མཉམ་འབྲེལ་གཞན་ཞིག་གིས་གནས་ཚུལ་སྤེལ་གསལ་ལྟར་ན། འདི་ལོ་ཚོང་ལས་ཆུང་ཁག་སུམ་ཆ་གཉིས་ཙམ་ལ་ཤུགས་རྐྱེན་ཐེབས་ཡོད་པས་མ་ཚད། ཚོང་ལས་ཕྱེད་ཀ་ཙམ་གྱིས་འདི་ལོ་ཕྱི་ཟླ་བཅུ་གཉིས་ཙམ་བར་དུ་ཚོང་ལས་གནས་ཐུབ་མིན་ལ་སེམས་ཁྲལ་བྱེད་ཀྱི་ཡོད་འདུག། སྐུ་ཞབས་ཕི་ཀྲེར་སི་ཁྲོང་ལགས་ནི་ཨོ་སི་ཁྲུ་ལི་ཡ་ཡི་ཚོང་ལས་ཆུང་ཁག་དེའི་ཚོགས་ཀྱི་འགན་འཛིན་ཡིན་ཞིང།

དཔེར་ན་ས་གནས་སུ་ཚོང་ལས་ཞིག་ལ་ཏོག་དབྱིབས་ནད་ཡམས་སྐབས་སུ་ཚོང་གང་འཚམ་ཡག་པོ་བྱུང་ཡོད་ཀྱང། གྲོང་ཁྱེར་ནང་གི་ཚོང་ལས་གཞན་དེ་ལ་གྱོང་གུད་ཆེན་པོ་ཐེབས་ཡོད་སྐོར་འགྲེལ་བརྗོད་བྱས་འདུག།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།